ཁོ་རང་གི་ཐུགས་ཀྱི་རྨི་ལམ་ལ་གཟིགས་བྱས་ནས་སྐྱིད་གྲོང་འཕགས་པ་ལྷ་ཁང་ལ་ཡང་ཚུར་བཞུགས་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་བྱས་ནས་གང་ལྟར་པོ་ཏཱ་ལ་ལ་བལྟས་པ་ཡིན་ན་ཇོ་བོ་ལོ་ཀེ་ཤྭ་རའི་གཡས་དང་གཡོན་ལ་ཡང་སྐྱིད་གྲོང་ཇོ་བོའི་འདྲ་སྐུ་རེ་རེ་ཡོད་རེད། འདྲ་སྐུའི་ནང་ནས་འདྲ་སྐུ་གཅིག་འདི་བྱས་ཙང། རྒྱལ་མཆོག་སྐུ་ཕྲེང་བརྒྱད་པའི་སྐབས་ལ་ད་ལྟ་ཨེ་ནི་སྐྱིད་གྲོང་གི་ཇོ་བོ་ཝཱ་ཏི་བཟང་པོ་སྐྱིད་གྲོང་ལ་ཡང་གདན་དྲངས་པ་ཡིན་ཙང་དེའི་འདྲ་སྐུ་གཅིག་གཡས་འདི་ལ་བཞག་གཡོན་འདི་ལ་གཅིག་ཡོད་རེད་དེ་རྒྱལ་བ་སྐལ་བཟང་རྒྱ་མཚོའི་སྐབས་ལ་འདྲ་སྐུ་གཅིག་བཞག་བྱས། པོ་ཏཱ་ལར་ཆ་བཞག་པ་ནི་དབུས་ལ་ཡང་ཇོ་བོ་ལོ་ཀེ་ཤྭ་ར་དང་གཡས་གཡོན་གཉིས་ལ་ཡང་ཇོ་བོ་ཝཱ་ཏི་བཟང་པོའི་འདྲ་སྐུ་རེ་རེ་ཆགས་བསྡད་ཡོད་རེད། བོད་གངས་ཅན་གྱི་ལྗོངས་སུ་ཇོ་བོ་མཆེད་གསུམ་དང་མཆེད་བཞི་སོགས་ཀྱི་ཡ་གྱལ་དུ་བརྩི་སྲོལ་ཡོད་པ། སྐྱིད་གྲོང་ཇོ་བོ་ཝཱ་ཏི་བཟང་པོའི་སྐུ་བརྙན་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་སྐབས་སུ་མང་ཡུལ་སྐྱིད་གྲོང་གི་འབྲེལ་ཡོད་ཚོས་སྐུ་ངལ་ཁྱད་བསད་ཀྱིས་རྒྱ་གར་འཕགས་ཡུལ་དུ་གདན་འདྲེན་ཞུས་པ་དང་འབྲེལ།

དེའི་སྐོར་ཕྱི་དྲིལ་བཀའ་བློན་དང་ལྷན་བཅར་ཞུས་པ་བེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་དུ།
ཨ་ནེ Rashtriya Vidyalaya Institute of Legal Studies དེ་ལ་ཡང་ད་ལྟ་ང་ཚོ་འགྲོ་བ་མིའི་ཐོབ་ཐང་དང་ཨ་ནེ་རྒྱལ་སྤྱིའི་འབྲེལ་ལམ་ཐོག་ལ་ཡང་དེ་འབྲེལ་གྱི་ཨ་ནེ་ད་ལྟ་གླེང་བརྗོད་བྱེད་ཁག་ལ་ཡང་སྐུ་ངོ་གིས་གསུང་བཤད་དང་གཏམ་བཤད་གནང་ཡ་ཡོད་པ་བྱས། ཨ་དེ་ནས་དེའི་རྗེས་ལ་དེ་རིང་ཕྱི་ཚེས་བཅུ་དགུ་ལ་ཡང Vishveshwarapuram ཨ་ནི་ཡང Law College ལབ་བྱས་ནས་དེ་ལ་ཡང་དེ་རིང་སྤྱི་བཏང་གི་འགྲོ་བ་མིའི་གི་ཐོབ་ཐང་དང་ཨ་དེ་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་འདི་ཨ་ནི་ཁྲིམས་ཀྱི་ཨ་ནི་ག་འདྲ་སློབ་སྦྱོང་བྱེད་ཕྱོགས་ཀྱི་ཐོག་ལ་ཡང་དེ་གནད་འགག་ཇི་ཙམ་ཆགས་ཀྱི་ཡོད་མེད་ཀྱི་ག་འདྲ College དེ་ལ་ཡང་དེ་རིང་གསུང་བཤད་གནང་ཡ་ཡོད་པ་བྱས། ད་རེས་ཕྱི་དྲིལ་བཀའ་བློན་མཆོག་ཚོགས་འདུའི་ཐོག་བོད་གཞིས་བྱེས་གཉིས་ཀྱི་གནས་སྟངས་དང་གོང་ས་མཆོག་གི་དགོངས་གཞི་དང་བོད་མི་མང་ཚོགས་ཀྱི་མངོན་འདོད་སོགས་ཀྱི་སྐོར་ཞིབ་ཕྲ་ངོ་སྤྲོད་གནང་ཡོད་པ་རེད་འདུག། ཨ་ནི་ད་བོད་ནང་གི་གནས་སྟངས་དང་ནང་བཞིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་སྲིད་བྱུས། ཨ་ནི་དེ་ག་ནང་བཞིན་གྱི་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ། ཡ་གི་འདི་གཞི་ལ་བཞག་པའི་ཐོག་ནས་ཨ་ནི་སྐུ་མདུན་གྱི་ཨ་ནི་ཐུགས་དང་དགོངས་པ་ལ་ཡ། ཨ་ནི་ད་ག་རེ་རེད་ཅིག་སྐུ་མདུན་གྱི་སྐུ་འདི་ཐུགས་ལ་ཡོད་པ། ཨ་ནི་ད་ནང་བཞིན་གྱི་མི་མང་ཚོས་ཀྱི་རེ་འདུན་ག་རེ་བཅངས་ཀྱི་ཡོད་པ། ཨ་ནི་འདིའི་ཐོག་ལ་ཡ། ཨ་ནི་ང་རང་ཚོ་ད་ལྟའི་ཕྱི་རྒྱལ་ཅིག་གཞུང་དང་སྒེར་དང་ཚོགས་པ་ཁག་ཡ་གི་འདི་ལ་ང་ཚོས་ཞུ་གཏུགས་ག་རེ་གནང་གི་ཡོད་པ་དང། ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་ཞེས་ནས་ཞུ་བའི་སྐབས་དེ་ལ་ཡང་དེའི་གི་གོ་རྟོགས་ཀྱི་མི་གའི་རྨང་གཞི། དེ་ལ་ཡང་ནི་སྤྱི་ཚོགས་དང་ཅིག་ང་ཚོས་མཐོ་དམན་བར་གསུམ་ཚང་མ་ལོག་ལ་ཡང་དེའི་གོ་རྟོགས་སྤེལ་གི་ཐོག་ལ་ཡང་སྐུ་ངོ་གིས་དེ་ནས་མ་གསལ་བཤད་དང་གཏམ་བཤད་དང་བཀའ་འདྲི་གནང་བ་དང་དེ་གའི་ཐོག་ལ་ཡང

རྒྱ་ས་ལྡི་ལི་དང་དེ་ནས་རིམ་པས་བཞུགས་སྒར་ལ་ཚུད་ལུགས་གནང་གལ་པ་རེད་འདུག་ད་རིང་ཚེ་སྒྲུབ་བཀའ་ལས་ནོར་འཛིན་འབྲོག་མ་ཆུ། ཚེ་སྒྲུབ་བཀའ་ལས་འགན་འཁུར་ཞབས་སྐུ་བཅས་ལུགས་ཚུགས་ཁར་ཚུགས་རྗེས་གནང་བ་ཐོག་མ་དེ་ཡིན་པ་དང། ཁོང་དང་ལྷན་དུ་རྒྱ་གར་གྱི་རྒྱ་ས་ལྡི་ལི་ལ་ཡེར་པོ་ཕབ་པའི་འབྲེལ་ཐད་ལས་ཁུངས་ཀྱི་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་སུ་ལྷན་མཇལ་འཕེལ་གནང་ཡོད་པ་རེད་འདུག།

རང་ཉིད་ཀྱི་གྱོད་དོན་བདག་པོའི་སྐུ་དེ་དབྱིན་ཇིའི་རྒན་ཡོལ་དུ་ཕེབས་པའི་ཁྲིམས་རྩོད་པ Tim Owen ལགས་ཀྱིས་དང་ཐོག་ཧོང་ཀོང་ཁྲིམས་ཁང་ནས་མོས་མཐུན་བྱས་ཡོད་ན་ཡང། རྗེས་སུ་ཧོང་ཀོང་བདེ་འཇགས་ལས་ཁུངས་ནས་ཕྱི་མི་འཛུལ་རྒྱུའི་ལས་ཁུངས་ལ་གནོན་ཤུགས་སྤྲད་དེ་ཁྲིམས་རྩོད་པ་ཁོང་ཧོང་ཀོང་ནང་འཛུལ་བའི་ལས་ཀའི་ཐོབ་ཐང་སྤྲད་མེད་པར་བརྟེན་ནས། ཇི་མི་ལ་ཡིས་ཟླ་བ་སྔོན་མར་རྒྱལ་ཁབ་བདེ་འཇགས་ལས་ཁུངས་ནས་དབང་ཚད་ལས་འགལ་བའི་ལས་དོན་སྤེལ་བའི་ཐད་ཧོང་ཀོང་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་རེད།

ཨ་ལ་ཨ་ལེ་ན་ཆུང་ནུ་དེ་འགྲོ་སོང་དང་ན་ཆུང་ནུ་དེ་ན་རྒྱ་ནག་གི་ཁྲིམས་གི་ནང་ན་བཤད་ཡོད་གི། ད་དེ་ལྟར་དེ་མཚུངས་ཀྱི་ལྷག་པར་ཏུ་རྒྱ་ལྟ་བུ་ལྷག་པར་ཏུ་ཧོང་ཀོང་ལྟ་བུ་འདི་གི་ཁྲིམས་ཐག་གཅོད་སྟངས་ཚོ་ན་ཡང་དེ་མ་འདྲ་བ་རེད། ད་དེ་ལས་ཀྱང་ཨ་ཚོའི་གྲངས་ཉུང་མི་རིགས་ཀྱི་ས་ཁའི་ལྷག་པར་ཏུ་བོད་ཀྱི་ས་ཁའི་ལྟ་བུ་ཚོ་ན་དེ་ལས་ཀྱང་ཧ་ཅང་གི་ད་ཁྲིམས་དེ་རྩ་བ་ཉིད་ནས་ཡོད་ནི་མ་རེད། ད་རྡོ་རྗེ་བཀྲ་ཤིས་ལྟ་བུ་ཡིན་ན་ད་ཁྲིམས་ཐག་བཅད་ལེ་དུ་མོ་ཟིག་འགོར་སོང་ཟིག་ར་ད་དུང་ཐུག་གི་འཇུག་གི་མེད་ནོ་ཁོང་གི་ཨ་ཅེ་དང་ད་སྤུན་ཡ་ལ་སོགས་ངོ་རྒོལ་ཆེན་མོ་ཡིན་ན་ར་ལྟེ་བ་གི་རྒྱ་གི་ཡ་ལན་བྱེད་གི་མེད་ལ་ཁྲིམས་འགལ་རྐྱང་རྐྱང་ལས་གོ་ནོ་གཅིག་རེད་སྒོ་ཤེས་རབ་རྒྱ་མཚོ་ཡིན་ན་ར་ད་ག་རང་རེད་ཐུག་གི་འཇུག་གི་ཡོད་མ་རེད་དེ་ལྟར་དེ་མཚུངས་ཀྱི་ཆུ་བོ་གི་ནང་གི་ད་མང་ང་ཟིག་ཨ་ད་རྒྱ་ནག་གི་གྲངས་ཉུང་མི་རིགས་གི་ས་ཁའི་སྤྱི་བཅས་ལྷག་པར་དུ་བོད་ཀྱི་ས་ཁའི་ནས་སྐད་དང་ཡི་གེ་རིག་གཞུང་ཁོར་ཡུག་སྲུང་སྐྱོབ་མེད་ལ་དད་དང་ཚང་མ། བཙོན་མ་ལ་བཏང་འཇུག་དམིགས་ཡུལ་བཟུང་དད་དང་ངེས་དང། ཁྲིམས་མེད་ལུགས་མེད་ཀྱི། མི་དཀར་བོ་ལ་ཞྭ་ནག་པོ་བསྐོན་ལེ། བསྐོན་ནས་ད་ཁྲིམས་ཐག། ཆུ་རྐྱང་བཅད་གོ་ནར་མ་གཏོགས་དེ་གཅིག། རྒྱ་ནག་གི་དེབ་ཀྱི་འབྲེལ་ཡོད་ཀྱི་དེབ་ཀྱི་ལ་ཀ་བཀོད་ལེ་བཟུང་ནོ་གི། ཁྲིམས་ལག་ལེན་གཅིག་ར་བསྟར་བ་ནི་མ་རེད། ད་གལ་ཏེ། ཁྲིམས་ཀྱི་ནང་བཀོད་ལེ་བཟུང་ནོ་ལྟར་ར་ལག་ལེན་བསྟར་རྒྱུ་ན་བོད་ཀྱི་ད་བཙོན་པ་འདྲ་མི་འདྲ་བརྒྱ་ཆ་གི་དགུ་བཅུ་སྐོར་གློད་དགོ་གི་རེད། ད། ངས་བལྟས་སོང་ན། ད་ག་ནང་བཞིན་གྱི་ད་གུང་ཁྲན་ཏང་གི་ཅིག་ཁེ་ཕན་ཁོ་ན་ལ་བརྟེན་ནས་ད། ཁྲིམས་ཐག་གཅོད་དགོས་ནོ་འདི་ཚང་མ་ཡིན་ན་རྩ་བའི་ཆ་ནས་བཤད་ལ་སོང་ན་ད་ཁྲིམས་འགལ་རང་ལས་གི་ཡོག་གི་བསམ་གི་ཡ། དགེ་རྒན་ཁྲིམས་རྩོད་པ་སྐལ་བཟང་བླ་མ་སྐྱབས་ལགས་ནས་གལ་ཏེ་རྒྱ་ནག་གིས་ཡིག་ཐོག་བཀོད་པའི་ཁྲིམས་ལུགས་ཀྱི་ནང་དོན་ལྟར་ལག་བསྟར་བྱས་པ་ཡིན་ན་ད་ལྟ་བཙོན་དུ་ཡོད་པའི་བོད་སོགས་གྲངས་ཉུང་མི་རིགས་ཀྱི་ཆབ་སྲིད་བཙོན་པ་དང

བཅུ་གཅིག་ནས་བཅོ་ལྔ་བར་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་བོད་རང་སྐྱོང་ལྗོངས་ཀྱི་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་དང་པོ་དེ་ཚུགས་ཏེ་གྲོས་རིམ་ཁག་ལེགས་གྲུབ་བྱུང་ནས་ལྷ་ས་ལ་རྒྱལ་ཁའི་ངང་གྲོལ་ཡོད་པ་དང་བོད་རང་སྐྱོང་ལྗོངས་ཏང་ཨུད་ཀྱི་དྲུང་ཆེ་ཝང་ཅུན་ཀྲེང་ཚོགས་འདུ་ལ་ཕེབས་ནས་རྟེན་འབྲེལ་ཞུས་པ་དང་འབྲེལ་གསུང་བཤད་གནང་བ་དང། ཀྲོང་ཡན་གྱིས་མཇུག་སྒྲིལ་ཀྱི་ཚོགས་འདུ་གཙོ་སྐྱོང་གནང་ཡོད་པ་སོགས་ཀྱི་སྐོར་ཀྲུང་གོའི་བོད་ཀྱི་དྲ་བ་ཟེར་བའི་ནང་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་གདའ།

སྤྱི་བཏང་དེ་བོད་རང་སྐྱོང་ལྗོངས་གི་ད་ལྟ་འཐུས་མི་ཚོགས་ཆེན་ནང་ལོགས་ནས་ཁོ་རང་ཚོ་ད་རྒྱལ་ཡོངས་འཐུས་མི་ཚོགས་ཆེན་གི་འཐུས་མི་འདེམས་ཡ་དང་དེ་འདྲ་ལས་གཞི་སྐོར་ཅིག་རེད་དེ་ནས་ད་བོད་རང་སྐྱོང་ལྗོངས་གི་སྲིད་གྲོས་ཀྱི་ཚོགས་འདུ་ཡིན་ན་ད་གཅིག་ཁོ་རང་ཚོ་གི་སྤྱི་བཏང་ད་འཐུས་མི་ཚོགས་ཆེན་ཡིན་ན་འདྲ་ཨ་ནི་སྲིད་གྲོས་ཀྱི་ཚོགས་འདུ་ཡིན་ན་འདྲ་དེའི་གི་སྒང་ལ་ཅིག་ཐག་གཅོད་བྱེད་ཡ་གི་དམིགས་བསལ་ཁོ་རང་ཚོ་གི་ཅིག་འཐུས་མི་ཚོ་ལ་རང་དབང་ཡོད་པའི་སྒོ་ནས་ཐག་གཅོད་བྱེད་ཡ་དེ་འདྲ་གི་ཚོགས་འདུ་མ་རེད་ད་ཁོ་རང་ཚོ་གི་དེ་འདྲ་གི་རྣམ་པ་ཅིག་བསྟན་དགོས་མ་གཏོགས་རྒྱ་ནག་གཞུང་གི་སུ་གཅིག་ཚང་མ་གཏན་འཁེལ་བྱས་ཨ་ནི་མི་དེ་ཚོ་གཅིག་ད་འཐུས་མི་འདེམས་དགོས་ཡིན་ན་འདྲ་ཨ་ནི་ཁོ་རང་ཚོ་དཔོན་རིགས་བསྐོ་གཞག་ཡིན་ན་འདྲ་དེ་ཚོ་ཚང་མ་ཁོ་ཚོ་གཏན་འཁེལ་གོང་རིམ་ནས་གཏན་འཁེལ་ཚར་ནས་ཨ་ནི་ཁོ་རང་ཚོ་གི་ད་ཚོགས་འདུ་སྒང་ནས་གཏན་འཁེལ་རྒྱུ་མི་དེ་ལ་ཨི་སོགས་ལ་བསྐུལ་ཡོད་ཡ་དེ་འདྲ་རྣམ་པ་འདྲ་བོ་གཅིག་རེད་དེ་ལ་གཅིག་ད་ང་ལྟ་བུར་མཚོན་ན་གཅིག་ཧང་སང་ཡག་གི་གཅིག་ཞིབ་འཇུག་བྱེད་དགོས་ཡ་གཅིག་དང་ཧང་སང་ཡག་གི་དེ་ལ་དོ་སྣང་བྱས་ནས་གཅིག་ཚོགས་འདུ་དེའི་སྒང་ནས་བོད་ལ་གཅིག་ཁྱད་པར་གཅིག་འགྲོ་མ་འགྲོ་གི་སྐད་ཆ་དེ་ཞེ་དྲག་གཅིག་མཐོང་གི་ཡོད་མ་རེད་ག་རེ་ན་ཁོ་བོད་རང་སྐྱོང་ལྗོངས་ཀྱི་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་དབུས་གཞུང་དང་ཞི་ཅིན་ཕིང་གི་གཏན་འཁེལ་བྱེད་རྒྱུ་གི་སྲིད་ཇུས་དེ་ལས་བརྒལ་ཡ་གཅིག་ཀྱང་ཡོད་པ་མ་རེད་དེ་ནི་གང་ལ་ད་ཞི་ཅིན་ཕིང་གི་སྲིད་ཇུས་དེ་ཉེ་བའི་ལོ་བཅུ་གི་ནང་ལ་ག་རེ་ཡིན་ན་ད་དེ་ང་ཚོ་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ཟེར་བ་འདྲ་བོ་ཅིག་རེད་དེ་ནི་གང་ལ་ད་ད་རེའི་ཚོགས་འདུ་གྲོལ་རྗེས་སུ་ལ་ཨ་ནི་དཔོན་རིགས་དེ་ཚོ་གི་ད་གསར་འགོད་ལྷན་ཚོགས་དང་ཨ་ནི་གསལ་བསྒྲགས་བྱེད་ཡ་ནི་ཚེ་དེ་ཚོ་ཚང་མ་གི་ནང་ལོགས་ནས་ཨ་ནི་ད་ཞི་ཅིན་ཕིང། ད་ཅིག་ག་རེ་ཟེར་དགོས་རེད་གཙོ་འཛིན་ཡིན་པ་དང་ནི་ཁོ་རང་གིས་ད་བཤད་བཞིན་པའི་གཅིག་བོད་རང་སྐྱོང་ལྗོངས་མི་རིགས་མཐུན་སྒྲིལ་གྱི་དཔེ་མཚོན་ས་ཁུལ་བཟོ་ཡག་ལ་སོགས་པ་ནི་གཅིག་ག་རེ་ཟེར་དགོས་རེད། དོན་ཆེན་གལ་ཆེན་བཞི་ཟེར་ཡ་འདྲ་བོ་ད་གལ་ཆེན་བཞི་བོ་དེ་ནང་ནས་དང་པོ་དེ་ད་གཅིག་བདེ་འཇགས་ཟེར་ཡ་དེ་དེ་ནས་དཔལ་འབྱོར་ཟེར་ཡ་དེ་འདྲ་ཁོ་ཚོ་ཁོ་རང་ཚོའི་ཆབ་སྲིད་ཀྱི་ད་འབོད་ཚིག་མང་པོ་ཞིག་ཡོད་རེད་ད་རང་དེ་ཚོ་ལག་བསྟར་བྱེད་ཡ་དགོས་ད་གཅིག། ཡང་གསལ་བསྒྲགས་འདྲ་བོ་བྱེད་ཡ་མ་གཏོགས་ཅིག་ཚོགས་འདུ་དེའི་སྒང་ནས་གསར་པ་ཅིག་དང་མ་འདྲ་ཡ་ཅིག་དང་འགྱུར་བ་ཅིག་དང་ཨ་ནི་དེ་འདྲ་གི་གི་ད་རྒྱུན་དུ་ཅིག་རྒྱ་ནག་དམར་ཤོག་གི་ཚོགས་འདུའི་སྒང་ནས་ས་གནས་ཚོགས་འདུའི་སྒང་ནས་དེ་འདྲ་ཅིག་བྱུང་ཐུབ་གི་ཡོད་མ་རེད་ད་དེ་འདྲ་བྱུང་གི་ཡ་ཡོད་པ་མ་རེད་དེ་འདྲ་གི་ལ་ད་རེས་ཚོགས་འདུའི་ཉིས་ཆ་ད་ག་རང་ད་ཅིག་ཕྱིའི་རྣམ་པ་སྒང་ནས་ཅིག་འཐུས་མི་བོད་པ་ས་བོད་ཀྱི་ས་གནས་ཀྱི་ཅིག་འཐུས་མི་མཉམ་ཞུགས་བྱེད་ཡ་དེ་འདྲ་གི་ཅིག་འཁྲབ་སྟོན་གྱི་རྣམ་པ།

མ་འོངས་པ་ལ་བོད་ནང་གི་བོད་མིའི་ཁོར་ཡུག་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ཀྱི་ཐོག་ལ་དམ་བསྒྲགས་ཆེ་རུ་འགྲོ་ཉེན་ཡོད་དང་གུ་ཡངས་དུ་འགྲོ་བའི་རེ་བ་གནང་གི་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ།
ལགས་སོ་བཞི་ལ་ལྟར་དེའི་དང་པོ་ངས་དེ་ཅིག་བཤད་ན་བསམ་ན་ཁྱོད་རང་གི་ལེ་ཚན་དེ་ཁོར་ཡུག་དང་འབྲེལ་བ་ཡོད་དུས་ཨ་ནི་དེ་ཁོར་ཡུག་གི་ཕྱོགས་ནས་བཤད་ན་ད་ལྟ་ཁ་རྩང་དེ་རིང་གསར་འགྱུར་གསར་པ་གནས་ཚུལ་གསར་པ་ཐོན་རྒྱུ་དེ་ད WeChat ནང་ལོགས་ནས་ཐོན་ཡ་གནས་ཚུལ་དེ་ཡིན་ན། ད་རྒྱ་ནག་ནང་ལོགས་ནས་ནི་གྲོང་ཁྱེར་ཆེ་ཡ་དེ་ཚོ་ལ་གློག་གི་དཀའ་ངལ་ཅིག་མང་པོ་ཅིག་འཕྲད་ཡ་གློག་ནང་དང་དེ་འདྲ་དཀའ་ངལ་འཕྲད་ཡོང་དེ་གང་ལ་གློག་ཤུགས་བེད་སྤྱོད་བྱེད་མཁན་གྱི་ནི་ད་བཟོ་གྲྭ་ལྷག་པར་དུ་ད high technology བེད་སྤྱོད་བྱེད་མཁན་གྱི་ནི་དེ་འདྲ་གི་བཟོ་གྲྭ་དེ་ཚོ་མང་པོ་ཅིག་ནི་བོད་ལ་ཡོང་ནས་ནི་བོད་ནས་བཙུགས་ནས་བོད་གི་ཨ་ནི་ཆུ་གློག་བཟོ་གྲྭ་མང་པོ་ཅིག་བརྩིགས་ནས་ཨ་ནི་ཆུ་གློག་གི་བཟོ་གྲྭ་གི་གློག་དེ་ཚོ་ཨ་ནི་ཁོ་ཚོ་བེད་སྤྱོད་བྱེད་ཀྱི་ཡོད་ཡ། དེ་ཡང་རྒྱ་ནག་གཞུང་གི་དམར་ཤོག་གཞུང་གི་གི་ད་འཁྲབ་སྟངས་ཅིག་ཟེར་ན་ད་བཤད་སྟངས་ཅིག་བྱེད་སྟངས་ཅིག་ཡོད་ཡ། ཨ་ནི་བོད་ལ་རོགས་སྐྱོར་བྱེད་ཀྱི་ཡོད་ཡ་ཟེར་ཡ་དེ་འདྲ་གི་མིང་ཐོག་ནས་ཡོང་གི་འདུག་ཟེར། དེ་རྦད་དེ་མ་འོངས་པ་ན་བོད་ཀྱི་ཁོར་ཡུག་གཏོར་བརླག་བྱེད་ཡ་དང་བོད་ཀྱི་ཏོ་ཁོར་ཡུག་ལ་དཔེ་གནོད་སྐྱོན་ཆེན་པོ་ཐེབས་ཀྱི་རེད་ཟེར་ཡང་འདི་འདྲ་ཁོ་རང་ཚོ་གི་ད་དེ་འདྲ་གི་གནས་ཚུལ་ཞིག་སྤེལ་འདུག་ད་དེ་དེའི་སྒང་ནས་བལྟས་ཡོང་དུས་སྒང་ལ་ཨ་ནི་བོད་ཀྱི་ཁོར་ཡུག་སྒང་ལ་ག་འདྲ་ཞིག་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་ཞིག་རེད་ད་དེ་ནས་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེའི་སྒང་ནས་ངས་རགས་ཙམ་ཞུས་ཡོད་ད་ཡིན་རྒྱུ་དེ་རེད། བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ནི་དབུས་གཞུང་གིས་གཏན་འབེབས་བྱེད་རྒྱུ་དབུས་གཞུང་ནས་ཡར་བལྟས་སོང་ན་ད་ག་ཚང་འདི་རུ་ཞི་ཅིན་ཕིན་ནི་འགྲོ་ས་ཡོད་མ་རེད་ཞི་ཅིན་ཕིན་གྱིས་བོད་ཐོག་ལ་འཛིན་པའི་སྲིད་ཇུས་དེ་ད་ཁོ་རང་ཚོ་གི་ས་གནས་བོད་རང་སྐྱོང་ལྗོངས་དཔོན་རིགས་དེ་ཚོས་ལག་བསྟར་བྱེད་ཡ་མ་གཏོགས་ཅིག། ལག་བསྟར་རང་བྱེད་ཡ་མ་གཏོགས་ཁོ་རང་ཚོས་ཅིག་སྲིད་ཇུས་གསར་བ་ལག་བསྟར་བྱེད་ཡ་དེ་འདྲ་གི་དགོངས་འཆར་ཡོད་ཡ་མ་རེད། ཡིན་དུས་སྒང་ལ་ད་ཞི་ཅིན་ཕིང་གི་ལོ་བཅུའི་ལ་བོད་ཐོག་ལ་བཟུང་བའི་སྲིད་ཇུས་ལ་བལྟས་ཡོང་དུས་སྒང་ལ་ད་ང་ཚོ་རང་བཞིན་གི་དེ་ཚོད་དཔག་བྱེད་ཐུབ་ཡ་ཅིག་རེད། ཞི་ཅིན་ཕིང་གི་བོད་གི་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ད་མངོན་སུམ་དུ་གི་འཛམ་གླིང་གི་སྐྱོན་བརྗོད་བྱེད་ཡ་དང་ཡང་ན་ཅིག་ནུབ་ཕྱོགས་རྒྱལ་ཁབ་ནས་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ལ་སོགས་པ་ག་ཚད་སྐྱོན་བརྗོད་བྱེད་ན་དེ་ལ་རྦད་དེ་དེ་ལ་དོ་སྣང་མ་བྱེད་ནས་ད་ངས་རྩ་མེད་བཟོ་གི་ཡིན། ཟེར་ཡ་གི་རྣམ་འགྱུར་གྱི་སྒང་ནས་ཨ་ནི་ད་སྲིད་ཇུས་དེ་ལག་བསྟར་བྱེད་ཀྱི་ཡོད་རེད་ད་དཔེར་ན། བོད་ཀྱི་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་བ་དང་ཨ་ནི་དེ་ནས་རྒྱ། རྒྱ་གི་ད་དེ་རྒྱ་སྐད། རྒྱ་གི་སྐད་ཡིག་སྐད་དང་ཡི་གེ་དེ་བོད་གི་སློབ་གྲྭ་ནང་ལ་ཁྱེ། དར་སྤེལ་གཏོང་ཡ་དང་དེ་ག་ནང་བཞིན་ད། ཅིག་བཅའ་སྡོད་སློབ་གྲྭ་བརྩིགས་ཡ་ལ་ད་དེ་ཚོ་ཚང་མ་གསར་འགྱུར་བརྒྱུད་ལམ་སྒང་ཐོན་ཡོད་ཡ་གི་ཞི་ཅིན་ཕིང་གི་འདིའི་ལོ་བཅུའི་ནང་ལ་སྲིད་ཇུས་ག་རེ་སྤེལ་ཡོད་ན་དེ་མུ་མཐུད་དུ་སྤེལ་ཡ་དང་ཨ་ནི་དེ་ཤུགས་ཆེར་བཏང་ནས་ལག་བསྟར་བྱས་ནས། ནི་མར་འགྲོ་གི་ཡིན་པ་དེ་ད་གསལ་པོ་འདྲ་བོ་ཅིག་རེད་དེ་འདྲ་ཡིན་དུས་སྒང་ལ། ཨ་ནི་ད་ང་ཚོ་མ་འོངས་པ་ན་ཨ་ནི། བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ཨ་ནི་ཞི་ཅིན་ཕིང་གིས། མུ་མཐུད་དུ་དམ་བསྒྲགས་བྱེད་ཡ་དང་ཨ་ནི་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ཚོ་མུ་མཐུད་དུ་ཨ་ནི་ཤུགས་ཆེན་པོ་ལག་བསྟར་བྱེད་ཀྱི་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་ཅིག་རེད་བསམ་གྱི།

ནི་དེ་འདྲ་བསྡད་ཀྱི་ཡོད་བ་མ་རེད་བསམ་གི་འདུག་ངས་གོང་ནས་ཞུས་ཡ་ནང་བཞིན་བོད་རང་སྐྱོང་ལྗོངས་ལ་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་ཇུས་འགོད་གཏང་ཡ་དང་དེ་གཏན་འཁེལ་བྱེད་ཡ་དབང་ཆ་དེ་ངོ་མ་དེ་ཡོད་བ་མ་རེད་དེ་ཡོང་ཡ་དེ་གང་ནས་ཡོང་དགོས་རེད་ན་དབུས་གཞུང་གི་སྲིད་ཇུས་ལག་བསྟར་སྲིད་ཇུས་དེ་གོ་དེ་བོད་རང་སྐྱོང་ལྗོངས་གི་ལག་བསྟར་བྱེད་དགོས་ཡ་དེ་འདྲ་ཞིག་རེད་དེ་འདྲའི་སྒང་ལ་ཅིག་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་འགྱུར་བ་གཏང་ཡ་དང་བོད་པ་གི་དཔོན་རིགས་ཅིག་གཉིས་ཅིག་ཡོད་མེད་དང་ཅིག་བོད་པ་ག་ཚད་འཐུས་མི་ནང་བ་ལྷན་འདུས་ཡ་དེ་ཚོ་ལ་ངས། ཚེ་ལོ་དང་བྲལ་ན་ཅིག། དམིགས་བསལ་དེ་འདྲ་ཞིབ་འཇུག་བྱས་ནས་དེའི་སྒང་ནས་བོད་པ་མང་རུ་འགྲོ་ཡ་དང་ཡང་ན་ཉུང་རུ་འགྲོ་ཡ་དང་ཡང་ན་ཅིག། བོད་པ་དཔོན་རིགས་ཅིག་ཡར་སླེབས་མ་སླེབས་དེ་འདྲ་ཅིག་གི་བོད་ཀྱི་ཐོག་ལ་སྲིད་ཇུས་འགྱུར་བ་འགྲོ་ཐུབ་ཡ་དེ་འདྲ་ཅིག་རྩ་བ་ཉིད་ནས་ཡོད་བ་མ་རེད་ག་ཚང་དེ་རེད་ཞི་ཅིན་ཕིང་གི་དབང་སྒྱུར་འོག་ལ་དེ་འདྲའི་སྒང་ལ་ད་ཉམས་ཞིབ་བྱེད་མཁན་དང་ཅིག་བོད་ཀྱི་སྲིད་ཇུས་དང་བོད་ལ་དོ་སྣང་བྱེད་མཁན་དེ་ཚོ་གིས་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་དབུས་གཞུང་གིས་ཞི་ཅིན་ཕིང་གིས་སྲིད་བྱུས་གཏན་འབེབས་བྱེད་ཀྱི་ཡོད་ཡང་དབུས་གཞུང་གིས་གཏན་འབེབས་བྱེད་ཀྱི་ཡོད་ཡ་དེ་ལ་དོ་སྣང་བྱས་ཡ་མ་གཏོགས་ཅིག་བོད་རང་སྐྱོང་ལྗོངས་ཀྱི་བོད་རིགས་སྐད་དེ་བོད་རང་སྐྱོང་ལྗོངས་ཀྱི་གུང་ཁྲན་དམར་ཤོག་དྲུང་ཆེའི་ལྟ་བུ་བོད་པ་བཞག་ནས་བོད་རིགས་ཚང་མ་བོད་པ་ཡིན་ད་ནས་བོད་པ་རྐྱང་རྐྱང་ཡིན་ན་ཡང་ད་རྒྱ་ནག་དམར་ཤོག་གི་སྲིད་བྱུས་དབུས་གཞུང་གིས་གཏན་འབེབས་བྱེད་འདུག་སྲིད་བྱུས་དེའི་འོག་ནས་བོད་པ་ལ་ཅིག་བཟང་ཕྱོགས་ཀྱི་འགྱུར་བ་འགྲོ་ཡ་ཅིག་རྩ་བ་ཉིད་ནས་ཡོང་མ་ཐུབ་ཡ་རེད་དེ་འདི་གང་ལ་དེ་རྒྱ་ནག་ནང་ལ་ཅིག་རྒྱ་ནག་གི་སྲིད་བྱུས་ལ་ཞེན་ཅིག་ཅིག་དེ་གང་ལ

ཅང་ཅེ་པད་མ་དབང་འདུས་སྒྲོལ་དཀར་བཀྲ་ཤིས་ཟླ་བ་ཝང་ཀང་བཅས་སྲིད་གྲོས་སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་སྲིད་གྲོས་ཀྱི་འགོ་གཙོ་གཞོན་པ་ལ་བདམས་ཡོད་པ་སོགས་བཀོད་འདུག་ཅེས་དེ་རིང་གི་བོད་དང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།